བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་མཛད་འཕྲིན་ཁག་ལེགས་པར་གྲུབ་ནས། དེ་རིང་སྔ་དྲོ་ཕྱག་ཚོད་བདུན་པའི་ཐོག་རྒྱ་གར་རྒྱལ་ས་ལྡི་ལིའི་ཕྱོགས་སུ་ཆིབས་ཞལ་བསྒྱུར་གནང་སོང། རྩ་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཟླ་བ་སྔོན་མའི་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་བི་ཧར་མངའ་སྡེའི་རྒྱལ་ས་པཊ་ན་རུ་ཆིབས་བསྒྱུར་གྱིས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་གནང་ཡོད་པ་དང། དེའི་རྗེས་ཉིན་དེ་ག་རང་ལ་ཡང་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་མཛད་དེ། སྤྱི་ལོ་གསར་པའི་ཚེས་གཉིས་ནས་བཅུ་བཞི་བར་ཕྱི་ནང་གི་དད་ལྡན་ཆོས་ཞུ་བ་འབུམ་གཉིས་ལྷག་ཙམ་ཡ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་སུམ་ཅུ་སོ་བཞི་པ་བཀའ་དྲིན་མཛད་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐེངས་འདིའི་དུས་དབང་དང་བསྟུན་ནས། ཕྱི་ནང་གི་དད་ལྡན་ཆོས་ཞུ་བ་ཚོར་ཡ། རྒྱལ་སྲས་ཆེན་པོ་ཞི་བ་ལྷས་མཛད་པའི་སྤྱོད་འཇུག་ཆེན་པོ་དང། ཀ་མ་ལ་ཤཱི་ལས་མཛད་པའི་སྒོམ་རིམ་བར་པའི་བཀའ་ཆོས་མཛད་ཡོད་པ་མ་ཟད། ཕྱི་ཚེས་བཅུ་བཞི་ཉིན་སྤྱན་རས་གཟིགས་ཀྱི་རྗེས་གནང་མཛད་པ་དང་ཆབས་ཅིག། ཉིན་དེར་དུས་དབང་གོ་སྒྲིག་ཚོགས་ཆུང་བོད་མིའི་སྒྲིག་འཛུགས་ཀྱིས་གཙོས་པའི

བྱུང་སོང་བསམ་པ་ར་ཅིག་རེད། ཆོས་ཞུ་བ་རྣམ་པའི་ངོས་ནས་ཡིན་ན་ཡང་ནམ་རྒྱུན་དང་མ་འདྲ་བར་ཧ་ལམ་དཔེ་མ་སྲིད་པའི་ག་རེ་ཟེར་དགོས་རེད་ཚུལ་མཐུན་ཞི་འཇམ། ཆོས་དང་མཐུན་པ་གི་དེ་འདྲའི་གི་རྣམ་འགྱུར་ད་གང་ས་ཅི་ཐད་ནས་གསལ་པོ་ཞེ་པོ་ཞིག་ཐོན་དུས་ང་རང་ཚོ་ཚང་མའི་ངོས་ནས་སྤྱི་པའི་དོན་དག་ལ་ད་ཧ་ལས་པའི་མིག་མཐོང་ཡ་མེད་མཁན་གི་ཚོགས་དང་བསོད་ནམས་རྒྱ་ཆེན་པོ་ཅིག་བསགས་ཡོད་རེད་བསམ་གི་འདུག་འབྲེལ་ཡོད་ཚང་མ་དང་ཆོས་ཞུ་བ་དང་བཅས་པ་ཚང་མ། སྙིང་ཐག་པ་ནས་དང། རྗེས་སུ་ཡི་རངས་དང་ཐུགས་རྗེ་ཆེ་ཟེར་ནས། ཞུ་གི་ཡོད། ལྷག་པར་དུ་ད་གལ་ཆེ་ཡ་གཅིག་ད་རེས་འདི་རྒྱ་གར་མངའ་སྡེ་གཞུང་དང། ག་ཡ་རྫོང་གི། ངོས་ནས་མཐུན་འགྱུར་འདི་རྒྱ་འདི་ད་ཧ་ལས་པ་གི་ཡག་པོ་གནང་བྱས་ནས་བྱས་ཙང་ང་ཚོ་ཕྱི་ནང་གཉིས་ཀའི་ཐོག་ནས་རྟེན་འབྲེལ་ར་བ་ཅིག་མང་པོ་ཅིག་འགྲིག་བྱས་ནས་ད་ད་རེས། འགལ་རྐྱེན། སྔར་མེད་པ་གི་ཅིག་གི་འགལ་རྐྱེན་བཟོ་ལྟ་དེ་འདྲ་ཅིག་བྱུང་གི་བཟོ་ར་ཅིག་རེད་དེ་ད་དེ་གས་གཉིས་ཀ་ལ་ཁྱོན་ནས་ད་ཅིག། མངོན་ཡག་མེད་མཁན་འདྲ་པོ་ཅིག་གི་ཐོག་ནས་ཚང་མ་ལོ་ད་ལེགས་གྲུབ་བྱུང་ཡོད་རེད་ད་དེ་ཡིན་དུས་ཅིག་ཚང་མ་ལོ་དགའ་བ་སྒོམ་ཡག་ད་འདུག་ཟེར་དེ་འདྲས་ར་ཅིག་ཞུ་ཡག་ཡིན་ལགས། ཆོས་རིག་བཀའ་བློན་མཆོག་ནས་ཁ་སང་མཇུག་བསྡོམས་གསུང་བཤད་གནང་ལ་ཡ། ད་ད་རེས་དུས་འཁོར་དབང་ཆེན་གྱི་རྩིས་ཁྲ་འདི་ཨ་ནི་ལོ་གཅིག་རིང་ལ་ཡ་ཨ་ནི་སྒོ་ཕྱེ་བཞག་གི་ཡིན་གསུང་གནང་སོང་ད་བྱུང་སོང་བྱུང་འདི་རོབ་བྱར་ག་ཚོད་གྲངས་ཀ་རྡོག་རྡོག་ག་ཚོད་ཆགས་ཀྱི་ཡོད་རེད་ཨ་ནི་སོང་གི་ད་རོབ་བྱར་འདི་ཨ་ནི་ག་ཚོད་གསུང་གནང་གི་ཡོད་རེད་ཨ་ནི་ཡང།

མང་ཚོགས་ནས་ཚུར། ཞལ་འདེབས་ཁག་ཅིག་བྱུང་བཞག་པ་ཅིག་ཡོད་རེད་དེའི་ནང་ལ་དུས་འཁོར་དབང་ཆེན་གྱི་ཞལ་འདེབས་ཨ་ནི་བསྙེན་བཀུར་ཞུ་ཡག་གི་ཞལ་འདེབས་ཨ་ནི་དགེ་འདུན་ལ་སྐུ་འགྱེད་བྱེད་ཡག་གི་ཞལ་འདེབས་ཨ་ནི་ད་ག་ནང་བཞིན་བརྟན་བཞུགས་ལ་འབུལ་ཡག་ཞལ་འདེབས་འོ་དེ་གས་དེ་དེ་གས་ཚང་མ་ཚུར། བསྡོམས་པ་ཡིན་ན་འབུམ་བརྒྱ་དང། འབུམ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་བདུན་འབུམ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་བདུན་དང། ཨ་ནི་བདུན་ཁྲི་བཞི་སྟོང་བཞི་བརྒྱ་ཉི་ཤུ་རྩ་དྲུག་རེད། འོ་དེ་དུག་སེ་བྱས་དེའི་སྒང་ལ་ད་མི་མང་གི་སྡོད་གུར་དང་གླ་ཡོན་འདྲ་བོ་ཅིག་ཡོད་རེད་དེ་ཕར་བྱུང་དང་སོང་གཉིས་ཀ་ཕར་མགོ་ཐུག་བཏང་བཞག་འདུག་དེ་ཡིན་དུས་དེའི་བྱུང་དང་སོང་གཉིས་ཀ་ལོ་འབུམ་དགུ་བཅུ་གོ་གསུམ་དང་བཞི་ཁྲི་བརྒྱད་སྟོང་དྲུག་བརྒྱ་སུམ་ཅུ་སོ་བདུན་རེད་བྱུང་སོང་གཉིས་ཀ་བྱས་དེ་ནས་ད་ཕྱི་དངུལ་ཕྱི་རྒྱལ་གྱི་དངུལ་འདྲ་བ་ཞལ་འདེབས་རྒྱག་མཁན་མང་པོ་ཡོད་རེད

ད་ང་རང་ཚོ་བོད་སྐད་ནང་ལ་ལབ་གི་ཡིན་ན། ཨཱ་ནི་དུང་ཕྱུར་གསུམ་དང་ཨཱ་ནི་བྱེ་བ་མེད་པ་ཨཱ་ནི་ས་ཡ་བཞི། ས་ཡ་བཞི་ཨཱ་ནི་སུམ་འབུམ་ཉིས་ཁྲི། བདུན་སྟོང། སུམ་བརྒྱ་བདུན་ཅུ་དོན་བརྒྱད། དུག་སེ་རེད་དེ་ལས་ད་གོ་ལས་སླ་སེ་ལབ་གི་ཡིན་ན། འབུམ། སུམ་སྟོང་བརྒྱ་མེད་བཞི་བཅུ་ཞག་གསུམ། འབུམ་སུམ་སྟོང་བརྒྱ་མེད་བཞི་བཅུ་ཞེ་གསུམ་དང་ཉིས་ཁྲི། བདུན་སྟོང། སུམ་བརྒྱ་བདུན་ཅུ་དོན་བརྒྱད། ད་རྩ་བའི་བྱུང་དེ་རེད། ད་སོང་དེ་ལ་ད་ལྟ་ང་ཚོས་སོང་དངོས་སུ་སོང་ཚར་བ་ཅིག་དང། ཡང་ད་ལྟ་འགྲོ་བྱ། སོང་ངོ་མ་མིན་པ་བྱས་ད་འགྲོ་བྱ་རྩིས་གང་ལ་གང་ཚང་ཞིབ་ཚགས་བཀོད་ཡོད་རེད་དེ་འདྲའི་འགྲོ་བྱ་བྱས་བསྡད་པ་ཅིག་གིས་བྱས་ད། མ་མང་པོ་ཅིག་ཡོད་རེད། ད་དེ་གས་དེ་རེ་རེ་རེ་རེ་ཞུས་དགོས་ཀྱི་རེད་པས་མ་ཞུས་པ་བྱས། སོང་དང་འགྲོ་བྱ་གཉིས་ཀ་བསྡོམས་པ་ཡིན་ན། སོང་དང་འགྲོ་བྱ་གཉིས་ཀ་བསྡོམས་པ་ཡིན་ན་ད་གང་ལྟར་འདི་རེད། འབུམ་བཞི་བཅུ་ཞེ་དགུ་དང་ཉིས་ཁྲི་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གཉིས་ཅིག་ད་ད་ད། ལྷག་པ་སོབ་ད་ཅིག་རེད་ད་ལྟའི་ཆ་ལ་ལྷག་པ་སོབ་ད་ཅིག་རེད་ཁྱེད་ཚོ་ད་དེ་མ་ཡིན་པ་ད་གིན་དེ་གི་ཐོག་ནས་ད་དེ་མ་གཏོགས་དེ་གི་གཞན་དག་དེ་གས་ད་ད། སོང་དང་འགྲོ་བྱ་གཉིས་ཀའི་ནང་ལ་བརྩིས་པ་རེད། དེ་བྱས་ཡོང་དུས་ད་ལྟ་གི་ལྷག་པ་དེ་ཚུར་བསྡོམས་པ་ཡིན་ན་ད་གིན་བྱུང་གི་སྡོམ་དེ་དང་གཅིག་པ་གཅིག་རྐྱང་ཆགས་ཀྱི་ཡོད།
རྩ་བའི་ད་ལན་གྱི་དུས་འཁོར་དབང་ཆེན་གྱི་དུས་ཡུན་དེའི་ཁྲོད་བོད་མིའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྐྱིད་ཁག་ནས་འཕྲོད་བསྟེན་དང་འབྲེལ་བའི་སྤྱི་ཚོགས་ཀྱི་ཞབས་ཞུ་དང་དེ་བཞིན་བོད་དོན་དང་འབྲེལ་བའི་ཆབ་སྲིད་གོ་རྟོགས་ཀྱི་ལས་འགུལ། གཞན་ཡང་རྩེད་འགྲན་དང་རོལ་དབྱངས་འདུ་འཛོམས་སོགས་བྱེད་སྒོ་སྣ་མང་འདྲ་མིན་གོ་སྒྲིག་ཞུས་ཡོད་པ་རེད། དེ་དག་ཁྲོད་ནས་ཆོས་ཞུ་བའི་བདེ་དོན་སླད་དུ་སྤྱི་ཚོགས་ཀྱི་ཞབས་ཞུའི་ལས་དོན་རྒྱ་ཆེ་ཤོས་སྤེལ་མཁན་བོད་ཀྱི་གཞོན་ནུ་ལྷན་ཚོགས་ཆགས་ཀྱི་ཡོད་པ་དང་གཞོན་ནུ་ལྷན་ཚོགས་ངོས་ནས་ད་ལན་གྱི་དུས་དབང་འདིའི་ཁྲོད་དྭང་བླངས་ཞབས་ཞུ་བ་ཉིས་བརྒྱ་སུམ་ཅུ་ལྷག་བརྒྱུད་ནས་ཞབས་ཞུའི་ལས་དོན་རྒྱ་ཆེ་སྤེལ་ཡོད་པ་རེད། འདི་ག་རླུང་འཕྲིན་ཁང་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་འཇིགས་མེད་ལགས་སུ་བཅར་འདྲི་ཞུས་པ་ཡིན། ལས་འགུལ་དེ་ཁ་སང་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་བཞི་རྩ་གཅིག་ནས་འགོ་བཙུགས་བྱས་ད་སང་ཉིན་བར་དུ་ལ་ཡ་ཚེས་བཅུ་བདུན། ཕྱི་ཟླ་དང་པོའི་ཚེས་བཅུ་བདུན་བར་དུ་ལ་ཡ་ང་ཚོ་ད་ཉི་མ་ཕལ་ཆེར་ཉི་ཤུ་རྩ་བདུན།

ཧ་གོ་ཡ་ལ་ཨ་ནི་མི་གྲོངས་རྐྱེན་ལྔ་ཙམ་བྱུང་ཡོད་རེད། འདི་ནང་ལོགས་ནས་ད་མང་ཆེ་བ་ཅིག་ད་ཅིག་ལོ་ཆེན་པོ་ཡིན་པ་དང་དངོས་གནས་རང་དེ་གཟུགས་ཐང་པོ་མེད་པ་དང་དེ་འདྲས་ཀྱི་གནས་ཚུལ་དེ་འདྲ་རེད་ཤག་ཁོ་རང་ཚོ་ལ་ཡ་ཡིན་པ་ནི་ང་ཚོ་མཐུན་རྐྱེན་ཆ་ཚང་ཅིག་གམ་ཕུལ་ཡ་བྱས་ཁོ་རང་ཚོ་གི་ནང་མི་ཚོ་གི་ཡིན་པ་ནི་ཅིག་དངོས་གནས་རང་དགའ་པོ་བྱེད་ཡ་གི་གནས་སྟངས་དེ་འདྲ་ཡོང་གི་འདུག་ལྷག་པར་དུ་ཐ་མི་བདུན་ཚོ་མང་པོ་ཅིག་ད་འབུམ་གཉིས་ལྷག་ཟིན་ཡོད་ཀྱི་རེད་དེ་འདྲས་ཀྱི་ཐོག་ནས་ཡང་མི་མང་པོ་ཅིག་བརླག་ཡ་བོར་བརླག་མང་པོ་ཅིག་ཡོང་གི་འདུག་ལྷག་པར་དུ་ཕྱི་ལོག་ནས་འཕེལ་ངེས་ཧི་མ་ལེན་རི་རྒྱུད་ཀྱི་ད་ང་ཚོ

ཡོད་རེད་ཟེར་གྱི་དྲན་བསྡད་ཀྱི་འདུག་ལགས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་རིང་གནས་མཆོག་རྡོ་རྗེ་གདན་ནས་ཆིབས་ཞལ་བསྒྱུར་གནང་བའི་རྗེས། ཆོས་ཞུ་བ་ཚོ་རང་རང་སོ་སོའི་ས་གནས་དུ་ཐོན་བཞིན་འདུག་པ་དང། དེ་བཞིན་ཁག་ཅིག་ཉེ་འཁོར་གྱི་ནང་པའི་གནས་ཆེན་ཁག་ཏུ་གནས་སྐོར་དུ་བསྐྱོད་དང་སྐྱོད་བཞིན་པ་རེད་འདུག་མཛད་འཆར་ལྟར་བྱས་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་རིང་གནས་མཆོག་རྡོ་རྗེ་གདན་ནས་ཆིབས་ཞལ་བསྒྱུར་གནང་སྟེ། ཉིན་ཤས་རིང་རྒྱ་གར་རྒྱལ་ས་ལྡི་ལི་དུ་བཞུགས་ཞག་མཛད་གནང་གི་འདུག།